རྩ་བའི་བླ་མའི་ཞབས་ལ་གུས་ཕྱག་འཚལ་བདག་སོགས་འགྲོ་ཀུན་བློ་སྣ་ཆོས་ལ་འགྱུར། མ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ། ཆོས་གསན་པའི་གི་ཚུལ་རྣམས་ནི་མདོ་རྒྱུད་བསྟན་བཅོས་དྲི་མ་མེད་པ་དག་ལས་ཇི་སྐད་འབྱུང་བ་བཞིན་དུ་ལེགས་པར་གསལ་བཏབ་སྟེ་གསན་པར་ཞུ། ཟེར་ཞུ་ནི། ད་གང་གསན་པར་བྱ་བའི་ཆོས་ཀྱི་རིམ་པ་དེ་ནི་བར་དོ་ཐོས་གྲོལ་གྱི་ནང་ལས་ད་དྲུག་པ་སྲིད་པ་ལས་ཀྱི་བར་དོ་འདི་ཞུ་བའི་སྐབས་སུ་སླེབས་པས།

སྨྱོན་ཆུང་སྲིད་པའི་ཤ་གཟུགས་ཅན། སེམས་མེད་དོན་དག་དེ་སྨྱོན་སེམས་མེད་དེ། ད་ང་ཅེར་ར། བར་དོ་བློ་གནས་པའི་སེམས་ཅན་འདི་ལོ། དེ་དག་འདུས་ཚུལ་གྱིས་དེ་རྣམས་བཞག་དེ་བཟུང་བའི་ཕྱེའུ་དག་ལོ། བཞག་ཕྱེ་དག་བཞིས་ཟེ་གྲོགས་དག་བཞིའི་བདེ་སྐྱིད་མཚོན་ཚུལ་གྱིས་བར་སྣང་ལོ་སྨྲའམ་ལ། ད་བཞག་ཕྱེ་དག་བཞི་མཚོན་ཚུལ་གྱིས་བར་སྣང་དེའི་སྔ་མེད་ཀྱི་བག་ཞགས་སྲིད་པའི་གྱི་ཤ་གཟུགས། ད་ཆ་ཆོས་བདག་བཞི་སྡེ་གཅིག་ཚུན་ཚོད་ཀྱི་བར་ན་ལུ། ག་དེ་པའི་ཤག་མོ་ཟེར་བ་ཅན། ཧེ་མ། མི་ཡུལ་ན་ལུ་ག་དེ་པའི་འདོད་པའི་ན། ལ་ཨ་ག་གསུམ་པའི་འདོད་པའི་ན། བྱེ་བ་ཀ་གསུམ་གྲུབ་པའི་ཡུལ་ན། ལ་ཨ་ནི་གཟུགས་མེད་ཀྱི་སྣང་བ་དེ་སོ་ཀ་ར་སྟེ། ཞག་ཆོས་བདག་བཞི་ཚུན་ཚོད་ཧེ་མ་ཀྱི་སྣང་བ་དེ་ར་ཤག་དེ་བདུན་འོང།

དེ་ཉེས་པ་མིན། བལྟས་པས་ནི་བདེ་གི། དེ་ཕན་ཆད་འཆི་མེད་ཀྱི་གནས་ག་དེ་སྐད་ནི་ཡིན་ནའང་འདི་བར་དོ་ན་ལོ་ཧུས་ཚ་བས་ཀྱི་གང་ལས་ལ་གྲོགས་དང་ཞིབ་འདི་ན་ལས་སྒོག་བཟུང་འདི་གྱིས་པས། དེ་ལས་ཤུལ་ལས་དམྱལ་བ་ལུགས་སྐད་ནི་ཡིན་ན་ཡི་དྭགས་ལུགས་སྐད་ནི་ཡིན་ན་དུད། དུད་འགྲོ་ལུགས་སྐད་ནི་ཡིན་ན་ལྷ་ལུགས་སྐད་ནི་ཡིན་ན་མི་ལུགས་སྐད་ནི་ཡིན་ན་དེ་ལྷ་མི་ལུགས་སྐད་ནི་ཡིན་ན། དེའང་གནས་སུ་མིག་གི་སྣང་བ་དེ་སུ་ག་ར་དེའང་འདི་ན་ལས་ཤར་དུ་འོང་དོ་ཡོད་མིན་སེམས་མེད། འབྱུང། སེམས་མེད་དེ། མ་འོངས་པ་ན་ག་དེ་སྐྱེ་ནི་ཡིན་ན་དེ་སུ་ག་ར། དེའང་དེ་སུ་མེད་དེ་ཡིན་ན་བ་དེ་རང་ལོ་འབྱུང་དེ་ཐོན་འོང་དེ་བས་ནི་དེ་ཀྱི་འབྱུང། སྲིད་པའི་དོན་དང་ནི་ཡིན་སེམས་མེད། ཡིན་འབྱུང་སེམས་མེད་དེ། ད་སྲིད་པའི་ཤ་གཟུགས་ཅན། སྲིད་དེ་བས་གསུངས་བཞག་ནོ། ལ་སྲིད་པའི་ཤ་གཟུགས་ཅན། སེམས་མེད་ཀྱི་དོན་དང་དེ་གསུམ་གྱི་བས་པ་ཅན། ད་ང་ཅའི་ར། སྨྱོན་བྱུང་སྲིད་པའི་ཤ་གཟུགས་ཅན་ཟེར་བ་དེ་ལོ་སྲིད་པའི་ཤ་གཟུགས་ཅན་སེམས་མེད་དེ་ད་ཅི་ཡང་སྨྱོས་ནི་སེམས་མེད་དེ་ཡི་སྐབས་ལོ་ཞུ་དོགས་བཟུང་བས་ཡིན། དང། དེ་སྨྱོན་མ་ང་ཅི་ར་གི་གཟུགས་ཤ་ཁྲ་ཕུང་པོ་གི་ལུས་གང་གཡུལ་དོགས་བཟུང་བས་ར་དེ་བཞག་གྲོ་ད་ཞིབ་གི་དེ་ད་མ་ཐེ་ཚོན་ཚོད་གྲོ་ད་ཞིབ་གི་གི་ནང་ཀོ་ཚུན་ཆད་ལུགས་དང་འདི་ང་ཅི་ར། དེ་ཧེ་མ་ཀྱི་སྣང་བ་གང་ཡིན་གསུངས་པས་རང་བྱུང་དུ་ཡོད་པའི་མི་དང་བྲལ་བ་ཐབས་ནི་ཁ་བསླབ་ནི་བར་དག་ཚུལ་སྦྱོར་ནི་ལ་བས་ནི་འདི་སོ་ག་ར་ཧེ་མ་ཀྱི་སྣང་བ་གསུངས་པས་རང་བྱུང་ནི་དེ་ཀྱི་ཉོན་སེམས་མེད་དེ་ཀྱི་སྐབས་ལུགས་སུ་ཞུགས་ལྡོག་གསུངས་པས་དེ་བསྲེས་པའི་ཀྱི་ཤ་གཟུགས་དེ་གསུངས་པས་འབྱུང་སྟེ་དེ་འོང་སེ་ཡུལ་ལོ་རྒྱུས་འམ་ལ། འབྱུང་སེམས་མེད་དེ་དེ་དེ་ན་ལས་ཕར་འགྲོ་ལྟ་ཞིབ་ལས་རྒྱས་ཤིམ་ལྟ་བས་དེ་དེ་ཀྱི་ཤུལ་ལས། དང་དེ་གསུམ་ལྷག་པར་དུ་སེར་བབས་བར་དོའི་ནང་རུ་ཧེ་བྷི་ཀྱི་སྐབས་ལོ་བས་པ་ཅན་དེ་ཕྱི་མ་གྱི་སྣང་བ་རིགས་དྲུག་གི་གནས་ག་དེ་སྐད་ནི་ཡིན་ན་དེ་དེ་སུ་ཀའི་སྣང་བ་དེ་སུ་ཤ་དེ་འོང་དོ་ཡོད་བྷི་ཡིན་སེར་བས་ལོ་བཅུ་བས་བྱུང། སྙུན་འབྱུང་སེར་བས་ཤ་གཟུགས་ཅན། དོན་དག་དེའང་རིམ་གྱིས་ལུའོ་གོ་ནི། རྒྱུད་ཀྱི་ལུང་དེ། དབང་པོ་ཀུན་ཚང་ཐོགས་མེད་རྒྱུ། ཟེར་རྒྱུད་ཀྱི་ལུང་འདི་ཀྱི་དོན་དག་ག་དེ་བེ་ཡིན་ན་མནོ་བ་ཅིན་འདི་ཡང། དབང་པོ་ཀུན་ཚང་ཟེར་མི་དེ་མིག་གི་དབང་པོ་རྣ་ཡི་དབང་པོ་སྣ་ཡི་དབང་པོ་ལྕེ་ཡི་དབང་པོ་ལུས་ཀྱི་དབང་པོ་ཟེར་དེ་བེ་བའི་དབང་པོ་སྒོ་ལྔ་ཟེར་ཡོད་ང་བཅས་ར་མི་གི་སྟེ་ཨ་ནི་དབང་པོ་སྒོ་ལྔ་འདི་ལ། ཆ་ཚང་སྟེ་ལྡན་ཟེར་མས་འདི་ཀྱི་སྐབས་ལུ་ལ། ད་ག་ཁྱིམ་གསལ་བ་ཅན་ཧེ་མ། དེ་དམིགས་ཀྱིས་མ་མཐོང་རུ་ཡ། བར་དོ་ལུ་ཧེབ་དང་དམིགས་ཀྱིས་མཐོང་པས་ཧེ་མ། རྣམ་འཇོག་གིས་མ་གོ་རུ་ཡ་དེ་ཀྱི་སྐབས་ལུ་སྣང་བ་གོ་བས། དེ་དེ་བཟུང་བས། ཧེ་མ། རྐང་འམ་གྱི་ལས་བྱིན་པས་སྦྱོར་མ་ཚུགས་རུ་ཡ་དེ་ཀྱི་སྐབས་ལུ་ལས་བྱིན་པས་སྦྱོར་ཚུགས་པས། དེ་འང་དེ་བས་ནི་དེ་ཀྱི་དེ་དབང་པོ་ལུ་སྐྱོན་མེད་བཟུང་བས། དེ་དུས་འོང་སེམས་མེད། ལྷག་པར་དུ་བདག་རུ་རིག་པ་དགུ་འགྱུར་གྱིས་གསལ་བ་བས་དུས་འོང་སེམས་མེད་ན་ལུ་ཧེ་བས་ཀྱི་གང་ལས་ལ། བར་དོ་བློ་ཞུགས་པའི་གང་ལས། བར་དོ་ཀྱི་ལུས་འདི་གླང་དག་པའི་གང་ལས། སྨིན་དུག་གི་སྔོ་ལོ་ཡང་གཟུགས་གསལ་རྣ་བའི་སྔོ་ལོ་ཡང་སྒྲ་ཐོས་ཀྱང་འདི་གསུམ་པའི་དབང་པོ་སྐྱོན་སྨོས་པ་པའི་ཤིམ་ལས་པའི་དབང་པོ་སྐྱོན་སྨོས་པ་པའི་སའི་རྟོག་ཐོབ་པའི་ཚངས་དེ་ཡུལ་ནི་རིགས་ཀྱི་དབང་པོ་སྐྱོན་ཚངས་སའི་ཐོག་མེད་འཇོ་སེམས་མིག་གི་དོན་དག་གི་སྐྱིམ་སེལ་བ་ཅན་དེ་ཀྱི་སྐབས་ལུས་དེ་དག་ཐོགས་པ་ག་ནས་ཡིན་མིན་སེམས་མེད། དབང་པོ་ཀུན་ཚང་ཐོགས་མེད་རྒྱུ་ཟེར་སླབ་པའི་ལ་ལུ་ཅིག་ནང་ཏི་ན་ལ་དི་ན་འབདཝ་ད་ཐོགས་མེད་ལྡན་ཟེར་ཡིན་པས་ཏེ་ག་དེ་བེ་ར་ཡིན་རུ་དོན་དག་དེ་གཅིག་ར་ཡིན། དེ་ཀྱི་སྐབས་ལུ་ཐོགས་པ་ག་ནི་ཡང་མེད་པ་བེ། དཔེར་ན་མ་ཡི་མངལ་དང་རྡོ་རྗེ་གདན་ལྟ་བུ་ལུ་ཐོགས་ནི་མ་གཏོགས་པ་གྱིས། ད་རྡོ་རྗེ་གདན་ལུ་ཡ་རྣམ་པ་གཉིས་ཡོད་དེ་ག་དེ་བེ་ར་ཡིན་རུ་ཏེ་རྡོ་རྗེ་གདན་ལུ་ཐོགས་བིས། དེ་ན་ལུ་ལྷོད་པ་ཅིན་སངས་རྒྱས་དགོས་པའི་བར་དེ་འབད་ནི་དེ་གིས། བསྐལ་བཟང་གི་སངས་རྒྱས་སྟོང་རྩ་གཉིས་སངས་རྒྱས་པའི་ཀྱི་གནས་ཡིན་པས་དེའང་འདིའི་ལྟས་སངས་རྒྱས་ཀྱི་བཞུགས་ཁྲི་དེ་ན་ལུ་དེ་ལྷོད་མི་ཚུགས་ནི་ཡིན་པས། དེ་བཟུམ་བེ་མ་ཡི་མངལ་ལུ་ལྷོད་པ་ཅིན་ལུས་བླངས་དགོས་པས་དེ་ལུས་བླངས་མ་ཚུགས་གོ། དེ་ལུས་བླངས་མ་རན་ལུས་བླངས་མ་ཚུགས་དེ་འབད་ནི་དེ་གིས་མ་ཡི་མངལ་ལུ་ཐོགས་པ་ཡིན། འདི་གཉིས་མ་གཏོགས་གཞན་ཐོགས་པ་ག་ནི་ཡང་མེད་པ་ག་ཏེ་ཡང་འགྱོ་ཚུགས་ཟེར། རིའི་གཡུ་རུ་ར་བ་གཡུ་རུ་ཁྱིམ་གཡུ་རུ་བྱ་ཆུ་སྒ་སྐྱི་གཡུ་རུ་མནོ་བསམ་ཏམ་ཅི་སྟེ་འཁྲུལ་ལས་ཤུལ་ཏེ་འབྱུང་མེད་པ་བར་དོ་ཀྱི་སེམས་ཅན་འདི་ཀྱི་ཡིད་ལུས་ཙམ་གྱིས་མ་གཏོགས་མི་ནི་འདི་ཀྱི་དེ་བས་ནི་འདི་ཀྱི་ཐོག་མེད་འཇུག་སའི་དོན་དག་འདི་ཡང་ནི་མམ་ལ། དབང་པོ་ཀུན་ཚང་ཐོག་མེད་འཇུག། མནོཝ་ཅིག་དེ་འཕྲོ་ལས་ག་ཏེ་ཡང་ལྷོད་འབྱུང་སྟེ་ཨ་ནི་འབད་ནི་དེ། ལས་ཀྱི་རྫུ་འཕྲུལ་ཤུགས་དང་ལྡན་ཟེར་མི་གི་དོན་དག་དེ་དེ་ཀྱི་སྐབས་ལུ་ལས་ཀྱི་རྫུ་འཕྲུལ་ཟེར་མི་དེ་ཁོ་ལུ་རྫུ་འཕྲུལ་ཡ་མ་ཟུང་ཅིག་ཐོབ་སྟེ་ཡོད་པས་ཡིན་ལ། དེ་ཡང་ནི་སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་ཀྱི་རྫུ་འཕྲུལ་ལྟ་བུ་མིན་པ་རྫུ་འཕྲུལ་ཡ་མ་ཟུང་ཟེར་ཏེ་རྫུ་འཕྲུལ་རྫུན་མ་ཅིག་ཡིན།

ཏིང་ངེ་འཛིན་ལ་སོགས་པ་ལས་བརྟེན་ནས་བྱུང་བའི་རྫུ་འཕྲུལ་གང་ཡང་མེད་པར་འབད་ཞིནམ་ལས་འབད་ལས་ཀྱི་རྫུ་འཕྲུལ་གྱི་ལས་བརྟེན་ནས་བྱུང་བའི་རྫུ་འཕྲུལ་ཡང་མ་གསུངས་ཟེར། འདི་དང་ཚུལ་མཐུན་པར་འབད་ཞིནམ་ལས་འབད། ད་རང་གི་ལས་ཀྱི་རྫུ་འཕྲུལ་ལས་ལས་བརྟེན་ཏེ་བྱུང་བའི་ལས་ཀྱི་ཤུགས་ལས་འབད་ཞིནམ་ལས་འབད་བྱུང་བའི་རྫུ་འཕྲུལ་ཡང་མ་གསུངས། ད་རང་གི་ལས་ཀྱི་ཤུགས་ལས་བརྟེན་ཏེ་བྱུང་བའི་ཀྱི་རྫུ་འཕྲུལ་ལས་དང་མཐུན་པ་ཅིག་སྐད་ཅིག་ཙམ་ཅིག་ལུ་ཡང་དེ་གླིང་བཞི་ལ་སོགས་པ་སྐོར་ཚུགས། ཤར་ལྷོ་ནུབ་བྱང་ལ་སོགས་པའི་གི་གླིང་བཞི་འདི་ཚུ་ཡང། སྐད་ཅིག་ཙམ་ཅིག་ལུ་སྐོར་ཚུགས་པའི་གི་རྫུ་འཕྲུལ་ཡང་དེ་འབད་ཐོབ་སྟེ་འདུས་འོང་སེམས་མེད། དེ་བཞིན་ཟག་བཅས་ཀྱི་མངོན་ཤེས་དུམ་གྲ་གཅིག་སྟེ་ཟག་བཅས་ཀྱི་མངོན་ཤེས་ཡང་ཁོ་ལུ་ཐོབ་སྟེ་འདུས་འོང་སེམས་མེད། ཟག་མེད་ཀྱི་མངོན་ཤེས་དེ་མ་ཐོབ་རུང་ཕ་རོལ་གྱི་སེམས་ག་ཅི་མནོ་དོ་ག། དེ་ཁོང་གིས་དགེ་བ་ཅིག་འབད་ནི་གི་མནོ་བསམ་བཏང་དོ་ག་སྡིག་པ་ཅིག་འབད་ནི་གི་མནོ་བསམ་བཏང་དོ་ག་དེ་ཚུ་ཡང་ག་ར་ཁོ་གིས་ཤེས་ཚུགས་ཟེར། ལས་ཀྱི་རྫུ་འཕྲུལ་ཤུགས་དང་ལྡན། ཟེར།

འཐབ་འཛིང་གི་ཐོག་ལས། བྱེའུ། རྩི་བཞི་ཕུང་གི་ཐོག་ལས་པའི། དེའང་སྡེ་གསུམ་འབད་བ་ཅིན། དེ་ལས་དེ་ཏིང་ངེ་འཛིན་མ་དག་པ་ལ་སོགས་པ། སྔགས་མ་དག་པ་ཆོ་ག་མ་དག་པ་ཨིན་པ་ཅིན། དེ་ལས་ཁོང་ཁོང་ཁྲོ་སྐྱེས་ཏེ་ཧེ་མཁས་ར་ལས་སག་སྡིག་པ་སག་སྡིག་སྦྱོར་ནད་ཀྱི་ཉེན་ཁ་འདུ་བ། དེའང་གནོད་པའི་ནད་དེ་ཀྱི་གར་བྱེད་ཀྱི་སྨོན་ལམ་ཚིག་ལྕི་བ་མ་བཏང་རུང་ལྷག་བསམ་རྣམ་དག་གི་ཐོག་ལས་ཚེ་བདག་རྟོག་རྟོག་སྒོ་བདག་ཁྲོས་རྟོག་རྟོག་པའི་ལས་ཆེན་པོའི་སྟངས་སྐབས་དེ་ཁ་ཆེ་བས་སེ་ཞོ་ནི་ཡིན་ཡིན་དུས་སྐབས་བ་ནི་ནང་ལུགས་ཤུབ་སྒྲ་ལུགས་ལ།

ཏེ། གཅིག་གིས་ལྟ་བ་ད་ལུ་གཅིག་མཐོང། གཅིག་གིས་ལྟ་བ་ད་གཅིག་མཐོང། དཔེར་ན་དེ་ཁོ་ར། བར་དོའི་གྱི་སེམས་ཅན་འདི། བར་སྲིད་ཀྱི་སེམས་ཅན་འདི། དེ་ཕྱི་ལུས་གཉིས་ཆ་ར། བ་ལྷ་ཡུལ་ལུ་སྐྱེ་ནི་ཨིན་པ་ཅིན་གཅིག་གིས་གཅིག་མཐོང་ཚུགས། དེ་གཅིག་ལྷ་ཡུལ་ལུ་སྐྱེ་ནི་འབད་གཅིག་མར། ངན་སོང་ལུ་སྐྱེ་ནི་ཨིན་པ་ཅིན་འདི་གཅིག་གིས་གཅིག་མི་མཐོང་དོ། ཡོདཔ་མས། གཉིས་ཆ་ར་མར་ངན་སོང་ལུ་སྐྱེ་ནི་ཨིན་པ་ཅིན་དེ་ཡིན་དེ་གཅིག་གིས་གཅིག་མཐོང་ཚུགས་སོ་ཟེར་ཁོང་ར་དེ་ཨ་ནི་རིགས་མཐུན་ལྷ་མིག་དག་པས་མཐོང་ཟེར་མི་དེ་ཨ་ནི་ཨིན་པས། ལྷ་མིག་དག་པས་ཟེར་བའི་གི་གནས་སྐབས་ནང་ལུ་ཡང་དེ་སྤྱིར་བཏང་གི་དབྱངས་ཅན་ར། རྣལ་འབྱོར་པ། དེ་སྒྲུབ་པ་ཉམས་ལེན་ཐོབ་པའི་གི་སྐྱེས་བུ་དམ་པ་དེ་ཚུ་གིས་ཡང་དེ་བཟུམ་འབད་གཟིགས་དོ་ཡོདཔ་ཨིན་པས།

དབྱིངས་རུ། ད་བདུད་དང་རྣམ་པར་བརྟག་ཏུ་མི་མཐོང་ངོ། དེ་བར་བརྟགས་ནས་ཀྱི་འདུན་པ་བཏང་སྟེ་གྱི་འབད་ཞིནམ་ལས་འབད་དམིགས་པ་བསྐྱེད་དེ་གཟིགས་དགོ་པས་ག་ཏེ་ཡོད་ག་ལྟ་དགོ་པས་མནོ་བ་ཅིན་དེ་བློ་མི་ཐོབ་ཐོབ་དེ་སོགས་ཀྱི་གཟིགས་ཚུགས་ནི་ཨིན་པས། ད་དེ་བས་དམན་པ་འབད་ཞིནམ་ལས་འབད་དེ་ད་ལྟ་དགོ་པས་མནོ་ཡི་གཟིགས་དགོ་པས་མནོ་ཡི་གི་ཐུགས་བཞེད་མེད་པ་ཅིན་གཟིགས་མི་གཟིགས་ཟེར་མི་གཟིགས་མི་ཚུགས་ཟེར་མི་དེ་ཨ་རྟག་ར་མཐོང་མཐོང་ས་ཡ་མི་དེ་སེལ་བའི་ལོ་རྒྱུས་འམ་ལ། རིགས་ཀྱི་ལྷ་མིག་དག་པས་མཐོང། ད་བར་དོ་ཡི་སེམས་ཅན་ཟེར་མི་དེ་གི་གནས་སྟངས་ངང་ནིམ་ཅིག་ཨིན་པས། ཁོ་ཡི། རང་བཞིན་ནང་རྣམས་ཅིག་ཨིན་པས། ད་ང་བཅས་ར་ཆ་ཆ་བས་དེ་ནང་ལུ་དེ་མི་འགྱོ་ཟེར་བའི་གི་ངེས་པ་མི་འཇོག་གོ་ཐེ་འོང་དེ་ཨང་འདི་དེ་དྲ་ཐོག་ལས་ར་འཇོག་མ་འགོབ་ཅིག་དེ་བཟོ་ཚོ་པ་ཅི་འདི་ལས་ཅི་མིན་པས་བར་དོ་ལུ་འགྱོ་མ་ཚུགས་པ་མ་འགོབ་པ་བས་དེ་ག་དེམ་ཅིག་འབད་དེ་ནང་ལུ་འགྱོ་དགོཔ་འགྲོགས་བྱེད་འབད་བ་ཅིན་དེ་ནས་དང་ཨ་ནི་བཟུམ་ཅིག་ནང་ལུ་ཤུལ་ནས་ཡིན་པས་དེ་གི་སྐབས་ལུ་ང་བར་དོ་ལུ་ཤུལ་སོ་དོ་མནོ་བའི་གི་ན་བ་ལྷང་དང་དྲན་ཚུགསཔ་ཅིག་དེ་དེ་ཡས་དེ་ཕན་ཐོགས་ཨིན་སེ་ཞུ་ནི་ཡང་ནིམ་ཅི་དྲན་ཚུགས་རུང་ལགས།

གཏམ་དྲིས་ཀྱང་གཏམ་ལན་མི་འོང་བ་དང་ཉེ་བ་དང་བཟའ་ཚང་ངུ་བ་མཐོང་བའི་ངང་བཤད་འདུག་པས་ཅི་ལྟར་བྱ་སྙམ་ནས་སྡུག་བསྔལ་དྲག་པོ་ཉ་བྱེ་ཚན་ལ་བསྒྲེས་པ་ལྟ་བུ་ཡི་སྡུག་བསྔལ་ཅིག་ཁྱོད་ལ་ད་ལྟ་ཡོད་པས་ད་ཁྱོད་རང་སྡུག་བསྔལ་བྱས་ཀྱང་ཕན་པ་མེད་དོ། ཁྱོད་རང་གི་བླ་མ་ཡོད་ན་བླ་མ་ལ་གསོལ་བ་ཐོབས་སེམས་མེད། ཡང་ན་ཡི་དམ་ཐུགས་རྗེ་ཆེན་པོ་ལ་གསོལ་བ་ཐོབས་ཤིག། ཡོངས་སུ་དད་པའི་གསུང་བཞག་གནང། ཁྱོད་ཉེ་འབྲེལ་ལ་ཆགས་ཀྱང་ཕན་པ་མེད་པས་མ་ཆགས་ཤིག། ཟེར་བསྡད་པས་གསུངས་པའི་དོན་དག་དེ་བས་ཡིན་ན་ནོ་སྤྱིན། ད་དུས་ཀྱི་སྐབས་ལུ་ལ་སྔ་ཕྱིར་སྲིད་པ་བར་དོ་དེ་ལོ་འཁྱམ་བས་འགྱོ་བའི་སྐབས་ལུ། རང་གི་ཕ་མ་སྤུན་ཆ་གཉེན་ཉེ་བོ་འདི་སོགས་རྟིང་ཤོད་དག་དེ་ལུ་སོ་ཡི་སྲེད་འོད་ཀྱི་ཆགས་ཞེན་སྐྱེ་འོང་སེམས་མེད། འདི་ལས་རྒྱུ་ཅ་ལག་དེ་སོགས་རྟིང་ཤོད་དག་དེ་ལུ་སོ་ཡི་སྲེད་འོད་ཆགས་པ་དང་ཞེན་པ་སྐྱེ་འོང་སེམས་མེད། དང་དེ་གསུམ་པའི་ཆགས་པ་སྐྱེས་དེ་སྐྱེས་པའི་སའི་ཕྱི་རུ་རྒྱུ་ཆ་ལ་དགེ་བའི་ཆོས་བློ་མེད་ཕན། བམ་པོའི་མཆན། གཉིས་ཉེའུ་དགེ་བའི་ཆོས་བློ་མེད་ཕན་གོ། སེམས་མེད་ལ། ཆེས་བློ་མ་ཕན་མ་ཚེ་ད་རུ་གནོད་པ་ཧེང་གེ་འོང་སྲིད་མེད་ཀ་ཁྱིམ་ཟེར་བ་ཅན་ཆགས་གཞི་འདི་ཀྱིས་འཁོར་བ་སྣང་ལུགས་གཅིག་ཉིད་ཀྱི་རྒྱུ་དེ་ར་ཆགས་པ་དང་ཞེན་པ་དེ་ཡིན་པས་པའང་དེ་ཆགས་གཞི་འདིས་སྤང་དགོས་དོ་ཡོད་པིན།

ཁ་གིས་སླབ་ནི་ཡོད་མནོ་བསམ་བཏང་ནི་ཡོད། རང་གི་རང་དབང་ཡོད་པའི་ཀྱི་དུས་སྐབས་འདི་རང་དབང་དེ་སྐྱེས་པས་ལ། འཆི་བ་མི་རྟག་པ། ཟེར་མི་དེ་ནང་ལོ་བཅོ་ཡོད་གང་ལས་ཀྱང་འདི་ཚོ་མི་གི་རང་དབང་རྩ་ལས་མི་འདུག། བློ་སླབ་དགོ་མནོ་རུང་སླབ་ནི་མི་འདུག་སླབ་ས་ཅི་རུང་རོགས་ཀྱིས་མི་གོ་བས་བར་དོ་ལོ་ལྷོདཔ་ད་ལོ། རང་གོ་བའི་སྣོད་མིན་དེ་ག་ནི་ཡལ་མི་ཐོབ་པས་གཟའ་གོ་སྣོད་མིན་དེ་གཟའ་མི་ཚུགས་པས་འཐུང་གོ་སྣོད་མིན་དེ་འཐུང་མི་ཚུགས་པས། བསླབ་གོ་སྣོད་མིན་དེ་བསླབ་ས་གཅིག་རུ་འཕགས་རློམ་གྱིས་མི་གོ་བས་དེ་གའི་གང་ལས་ནུས་པ་ག་ནི་ཡལ་མི་འདུག་ཨང་འདི་གསུམ་གཅིག་གིས་བསྡུས་སྐབས་ན་ལུ་ཧེའུ་བདག་ལུ་ན་མི་གཟའ་མི་འདུག་ཉེས་དཔག་ཏུ་མེད་པ་ཡོད། འདི་གསུམ་མི་འདུག་ཉེས་དཔག་ཏུ་མེད་པ་འབྱུང་བས་ཀྱི་སྐབས་ལུ། ད་ཁྱེད་ཀྱིས་ཕམ་སྤུན་ཆ་གཉེན་ཉེ་བོ་དེ་ཚུ་ལོ་ཆགས་པ་སྐྱེ་ས་ཅི་རུང་ར་བུ་གཞི་བུ་བུམོ་ལོ་ཆགས་པ་སྐྱེ་ས་ཅི་རུང་ར་རྒྱུ་ནོར་ལོངས་སྤྱོད་ལོ་ཆགས་པ་སྐྱེ་རུང་དེ་རིང་མི་ཕན་མ་ཕན་པའི་ཀྱི་ཁ་ལོ་སྡུག་བསྔལ་ཧེང་སྐལ་ཡོད། ད་དེ་བ་དེ་ག་ཅི་འབད་དགོཔ་སྨོ་ཟེར་བ་ཅིན། ད་ཆགས་ཞེན་སྐྱེ་དེ་སྐྱེས་པའི་སྡུག་བསྔལ་ཧེང་སྐལ་བཟོ་ནི་མེན་པ་བེ། ཆགས་པ་དང་ཞེན་པ་སྤངས་དེ་ཡ། ད་དུས་ད་རེས་ལས་ང་གིས་ཁོང་དང་གཅིག་ཁར་སོ་སོ་འགྱོ་ཡིན། ང་ཁོང་ལོ་ཆགས་དགོཔ་དང་ཞེན་དགོཔ་མིན་འདུག། ད་ང་ང་ར་གི་ལམ་འདི་ར་བཟང་ནི་དེ་ཁག་ཆེ་བས་ཨེ་ཟེར་བའི་མནོ་བསམ་བཏང་སྟེ་གི་འབད་ཞིནམ་ལས་འབད་ཆགས་ཞེན་མེད་པ་སྦེ། རང་གི་རྩ་བའི་བླ་མ་ཡོདཔ་འདྲཝ་ཅིག་འབད་བ་ཅིན་འདི་སེམས་ཁར་དྲན་ཞིནམ་ལས་དེ་ལོ་གསོལཝ་བཏབ་དགོ། ག་ཅི་འབད་ཟེར་བ་ཅིན་རྩ་བའི་བླ་མ་འདི་སངས་རྒྱས་ཐམས་ཅད་ཀྱི་ངོ་བོ་གཅིག་ཏུ་བསྡུས་པའི་ཡི་ཕྲིན་ལས་ཀྱི་བདག་ཉིད་ཅན་ཅིག་ཡིན་པས་པ་ཁོ་ལོ་གསོལཝ་བཏབ་པ་ཅིན། སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་ལོ་གསོལཝ་བཏབ་དོ་བཟུམ་སྦེ་ཡིན་པས། དེ་འབད་ནི་དེ་གི་རྩ་བའི་བླ་མ་ལུ་གསོལ་བ་བཏབ་དགོ་ཟེར་མས། རང་གི་ཡི་དམ་གྱི་ལྷ་ཡོད་པ་ཅིག་འབད་བ་ཅིན་ཡི་དམ་གྱི་ལྷ་དེ་ལུ་གསོལ་བ་བཏབ་སོ་སོ་མེད་པ་ཅིན་ཡི་དམ་ཐུགས་རྗེ་ཆེན་པོ་འཕགས་པ་སྤྱན་རས་གཟིགས་ལུ་གསོལ་བ་བཏབ་དང་སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་ཀྱི་ཐུགས་སྙིང་རྗེ་ཀྱི་རང་གཟུགས་འདི་སྤྱན་རས་གཟིགས་ཡིན་ཏེ་སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་ལུ་གསོལ་བ་བཏབ་དོ་བཟུམ་ཅིག་ཡིན་ཟེར་མས། ཁྱོད་ཉེ་འབྲེལ་ལ་ཆགས་ཀྱང་ཕན་པ་མེད་པས་མ་ཆགས་ཤིག། ཕན་པ་ག་ནི་ཡང་མེད་ཆ་རང་གིས་ཡིན། ད་རྒྱུ་ནོར་ལོངས་སྤྱོད་དང་སྤུན་སྤུན་ཆ་ལུ་ཆགས་པ་སྐྱེས་ཏེ་ཕན་པ་ག་ནི་ཡང་མེད་ཆགས་པ་མ་སྐྱེས། ཟེར་མས་ང་བཅས་ར་ད་ལྟོ་ལས་ར་ད་འདི་སྦྱང་བ་འབད་དགོ་ནི་ཡིན་པས་ཆགས་ཞེན་སྤངས་ནས་འདི་ལ། ཁྱོད་རང་གིས་ཐུགས་རྗེ་ཆེན་པོ་ལ་གསོལ་བ་ཐོབ་ཅིག། ཡི་དམ་ཐུགས་རྗེ་ཆེན་པོ་ལ་གསོལ་བ་བཏབ། ཟེར་མས། དེ་སྦེ་གསོལ་བ་བཏབ་དྲག་ཅིག་འབད་བ་ཅིན། སྡུག་བསྔལ་དང་སྔངས་སྐྲག་འཇིགས་སྣང་འདི་ཚུ་མི་འབྱུང་ངོ་ཟེར་མས་ཡི་དམ་ཐུགས་རྗེ་ཆེན་པོ་ཡི་ཐུགས་རྗེའི་བྱིན་རླབས་ལས་བརྟེན་དེ་གིས་འབད། དེ་གིས་མ་ཚད་པའི་ད་རུང་དེ་སྦེ་གསུངས་བཞག་ནུག་ཀྱེ་རིགས་ཀྱི་བུ། ཁྱོད་གཡོ་བ་ལས་ཀྱི་རླུང་གིས་དེད། རང་དབང་མེད་པར་རིག་པ་རྟེན་མེད་བྱ་སྒྲོ་རླུང་གིས་ཁྱེར་བ་ལྟ་བུ་ཡི་དབུགས་ཀྱི་རྟ་ལ་ཞོན་ནས་ཕྱད་ཕྱོད་ལང་ལིང་དུ་འགྲོ་ཞིང། ངུ་བ་ཀུན་ལ་ང་འདི་ན་ཡོད་མ་ངུ་བྱས་ཀྱང་དེ། ཁོང་ཚོས་མ་ཚོར་བས་ང་ཤི་ནས་འདུག་སྙམ་ནས་སྡུག་བསྔལ་ཤིན་ཏུ་ཆེ་བ་ཞིག་ད་ལྟ་ཁྱོད་ལ་ཡོད་དེ། ཁྱོད་དེ་ལྟ་བུའི་སྡུག་བསྔལ་མ་བྱེད་ཅིག། ཟེར་དེ་སྦེ་གསུངམ་ཡིན་པས། རང་གི་དེ་ལུས་འདི་ནི་དེ་ཡིད་ལུས་ཙམ་ཅིག་མ་གཏོགས་མེད་ནི་དེ་གིས་བྱ་སྒྲོ་རླུང་གིས་དེད་དོ་བཟུམ་སྦེ་རང་དབང་མེད་པར་ག་ཏེ་གུ་ཏེ་མེད་པར་འཁྱམས་འདི་ཡང་མྱོང།

ཡུལ་སྐྱ་ལམ་ལམ་ཅིག་གི་ངང་ལུ་འབད་ཞིནམ་ལས་འབད་ད་དེ་བཟུམ་སྦེ་གནས་ཏེ་སྡོད་ནི་ཡིན། ཟེར་མས་དུས་དང་རྣམ་པ་ཀུན་ཏུ། འདི་ལྟ་བུའི་བར་དོ་འདི་ལུ། རང་སྣང་སྟོང་པའི་གཟུགས་བརྙན་དེ་གི་ངང་ལུ་སྦེ་ཞག་བདུན་ཕྲག་གཅིག་བདུན་ཕྲག་གཉིས་བདུན་ཕྲག་གསུམ། བཞི། བདུན་ཕྲག་ལྔ་བདུན་ཕྲག་དྲུག་ཞག་བདུན་ཕྲག་བདུན། ཟེར། ཟེར་དེ་གི་འབད་དེ་ལས་དེ་ལྟར་ཞག་བཞི་བཅུ་ཞེ་དགུ་འགྱོཝ་མས་ལགས། ཞེ་དགུ་ཡི་བར་དུ་དེ་གཟུགས་མེད་ཀྱི་རང་སྣང་སྟོང་པའི་ཀྱི་གཟུགས་བརྙན་སྣང་བ་ཅིག་ཤར་ཏེ་འཐོན་ནས་འོང་ཟེར་མས། ཕལ་ཆེར་ནི་སྲིད་པ་བར་དོ་སྡུག་བསྔལ་ཞག་ཉི་ཤུ་རྩ་གཅིག་འོང་བར་དེ་སྦེ་གསུངས་ཏེ་འདུག། ལས་ཀྱི་དབང་གིས་འབད་ཞིནམ་ལས་འབད་གཅིག་ཏུ་ངེས་པ་མེད་ལ་ལུ་ཅིག་ཏུ་ཞག་བཞི་བཅུ་ཞེ་དགུ་ཚུན་ཚོད་ནང་ལུ་སྡུག་བསྔལ་མྱོང་སྟེ་འཐོན་འོང་ཟེར་མས། དེ་ག་དེ་སྦེ་ར་ཡིན་རུང། དེ་ཞག་གཅིག་ར་ཡིན་རུང་སྡུག་བསྔལ་དེ་ང་བཅས་ར་ལོ་མང་གོ་བིན།

རྣོ་ཡོད་ཀྱི་སྣང་བ་དེ་དག་ཐམས་ཅད་ལུ་རང་གི་འཁྲུལ་སྣང་ཡིན་པར་ངོ་ཤེས་དགོ་ངོ་ཤེས་པ་ཅིན་དེ་གིས་ཕར་ཆགས་ཞེན་སྐྱེ་ནི་མེད་འོང་ཆགས་ཞེན་དེ་སྤང་བཏང་པ་ཅིན་དྲག་ཟེར་དེ་སྦེ་གསུངམ་ཡིན་པས་འཕྲོ་མཐུན་དང་བས་ལ་ལྷག་འདོད་དཔུང་ལ། བསོད་ནམས་འདི་ཡིས་ཐམས་ཅད་གཟིགས་པ་ཉིད་ཐོབ་ནས་ཉེས་པའི་དགྲ་རྣམས་ཕམ་བྱས་ཤིང་སྐྱེ་རྒ་ན་འཆི་རྦ་ཀློང་འཁྲུག་པ་ཡི་སྲིད་པའི་མཚོ་ལས་འགྲོ་རྣམས་སྒྲོལ་ཤོག།